ག་རེ་སྒྲུང་རང་མ་རེད་ད་དངོས་ཡོད་ཀྱི་གནས་ཚུལ་ལྟ་བུ་སྐོར་ལ་སྐད་ཆ་བཤད་ཀྱི་འདུག་པ་ཨ་ནི་ང་འདི་སེམས་ཤོར་སོང་ད་དེ་ཧི་མ་ལ་ཡ་ལ་ཡིན་གཅིག་མིན་གཅིག་འགྲོ་དགོས་བསམས་བྱས་ཨ་ནི་ངས་ནེ་པཱལ་ཀ་ཐ་མན་གྲུ་ལ་ཕར་འགྲོ་ཡ་གི་གནམ་གྲུ་པ་སེ་ཅིག་ཉོས་ཨ་ནི་ཀ་ཐ་མན་གྲུ་ལ་སླེབས་ཨ་ནི་ཨ་ན་པུར་ན་འདུག་པ་ད་དེ་ཚོ་རི་སྐོར་རི་ག་རེ་ཟེར་འཆམ་འཆམ་ལ་འགྲོ་ཡ་བྱུང་སོང་ཨ་ནི་ད་གཞི་ནས་ད་བོད་རང་མ་རེད་པ་ད་དེ་ཀྲུང་གོ་ནང་གི་བོད་མ་རེད་དེ།

ཕྱིས་ང་ལྷ་ས་ལ་ཕྱིན་པ་ཡིན། ཨ་ནི་ད་ནི་ང་འགྲོ་ས་དེ་དམིགས་བསལ་ཅིག་རེད་ང་དེ་ཨོ་ཀེ། ད་གནམ་གྲུ་ལ་འགྲོ་ན་མགྱོགས་པོ་རེད་དེ་ནས་ཁྱོད་ཤི་ད་མི་འདུག་ཟེར་བྱས་ན། གནམ་གྲུ་ལ་མ་བསྡད་པ་བྱས་ནས་ལྷ་ས་བར་དུ་ག་ཚོད་ལེན་གྱི་རེད་ཕ་རིས་ནས་ལྷ་ས་བར་དུ་སོང་ཙང་ང་སྤྱི་སྤྱོད་རླངས་འཁོར་དང་མེ་འཁོར་གཅིག་པོ་ལ་བསྡད་བྱས། བསྡད་བྱས་ནས་ག་ལེ་ག་ལེ་བྱས་ད་ཟླ་བ་ཧ་ལམ་གསུམ་འགོར་བ་རེད། ཨུ་རུ་སུ།

ཁོང་གིས་ང་ཚོ་ལ་ཨ་ད་འགྲེལ་བཤད་རྒྱག་སྟངས་དཔེ་མི་འདྲ་བ་རེད། ཁོང་གི་བཀའ་དྲིན་གྱིས་ང་ཚོ་ད་དེ་སྲོལ་རྒྱུན་གྱི་བརྡ་སྤྲོད་རིག་པ་ཡིན་ན་ང་ཚོ་གོ་ཁག་པོ་རེད། བོད་ཀྱི་བརྡ་སྤྲོད་ག་རེ་ཟེར་སུམ་ཅུ་པ་དང་རྟགས་སུམ་ཅུ་པ་དང་རྟགས་འཇུག་པ་ཁག་པོ་འདུག་སྐད་སྐད་ཆ་བཤད་ཡ་དེ་ཕན་ཐོགས་ཞེ་དྲག་ཡོད་མ་རེད། ཡི་གེ་འབྲི་ཡ་དེ་ཕན་ཐོགས་ཡོད་རེད་དེ་སྐད་ཆ་བཤད་ཡ་དེ། དཔེར་ན་འདུག་མི་འདུག་ཡོད་རེད་ཡོད་མ་རེད། ཨ་ཡིན་ན་ཡོད་ཀྱི་རེད་ཟེར་ཡ་དེ་སུམ་ཅུ་པ་སུམ་ཅུ་པ་དང་རྟགས་འཇུག་པ་ནང་ལ་ག་པར་ཡོད་རེད་ཡོད་མ་རེད་པ་ཡིན་ན་མི་མང་པོ་གཅིག་གིས་རྟག་པར་དེ་བེད་སྤྱོད་གཏོང་གི་རེད་པ་སོང་ཙང་དེ་རྒན་ད་སྔོན་མ་དེ་སློབ་དེབ་ཡོད་རེད་དེ་ཆེས་ཡག་ཤོས་དེ་རྒན་ནི་ཀོ་ལ་ལགས་ཀྱི།

ལྷ་ས་ལ་དགུ་བཅུ་གོ་བཞི་གོ་ལྔ་ལ་ཕྱིན་པ་རེད་པ་ད་བོད་ལྗོངས་ལ་ལྟ་ཕྱིན་མོད་ལ། སྐབས་དེ་དུས་ཙམ་པ་ང་རྩོམ་རིག་ལ་དཔེ་དགའ་པོ་ཡོད་པའི་མི་གཅིག་རེད་ད་ད་དུང་དགའ་པོ་ཞེ་དྲག་ཡོད་ཀྱི་རེད་སྐབས་དེ་དུས་ཡང་ད་ང་ཆུང་དུས་ནས་རྩོམ་རིག་ལ་དགའ་པོ་ཡོད་སོང་ཙང་ང་ལྷ་ས་ལ་ཕྱིན་རྗེས་ང་དེབ་ཚོང་དེབ་ཚོང་ཁང་ལ་འགྲོ་གི་ཡོད་རྩོམ་པ་པོ་འཚོལ་གར་འགྲོ་གི་ཡོད་ཨ་ནི་རྩོམ་རིག་དང་དེང་རབས་ཀྱི་རྩོམ་རིག་ག་རེ་ཡོད་རེད་ཡོད་མ་རེད་ཟེར་སོང་དེ་ཕྱིར་ལྷ་ས་ག་ལ་འདྲི་གར་འགྲོ་གི་ཡོད་ཨ་ནི་ད་ལྟའི་སྐབས་དེ་དུས་ཙམ་པ་དགུ་བཅུ་གོ་གྲངས་ཀྱི་ལོ་ནང་ལ། ལྷ་ས་ལ་ད་དུང་རྩོམ་པ་པོ་ཁ་ཤས་ཡོད་པ། ད་ལྟ་ཞེ་དྲག་ཡོད་མ་རེད་དེ། ལོ་སུམ་ཅུའི་སྔོན་ལ་ཁ་ཤས་ཡོད་རེད་ད་ལྟ་ཨ་མདོ་ཤུགས་ཆེན་པོ་རེད་ཡིན་ནའི་སྐབས་དེ་དུས་ཙམ་པ་ལྷ་ས་མང་པོ་ཡོད་རེད་ཨ་མདོ་ཏོག་ཙམ་ཡོད་རེད་ཨ་ནི་ང་སྟབས་ཡག་ནས་དེབ་ད་དཔེར་ན་སྦྲང་ཆར་བོད་ཀྱི་རྩོམ་རིག་སྒྱུ་རྩལ་ད་གཞི་ནས་ཡོད་པ་དེ་ངས་ཧ་གོ་བ་རེད་ཧྥ་རན་སི་ལ་སྐབས་དེ་དུས་ཡོད་མ་རེད་སླེབས་ཡོད་མ་རེད་དེ་དུས་སུ་ཡོད་མ་རེད་ད་དུང་ང་ཚོས་ཚུར་ཡོང་དུས་ཙམ་པ། ཕ་རན་སི་ལ་ལོ་གཅིག་བསྡད་པ་རེད་པ་ལྷ་ས་ལ་ཡར་ཚུར་ཡོང་དུས་ཙམ་པ་རྒན་བདེ་སྐྱིད་བཟང་མོ་ལགས་ཀྱིས། ང་ཚོ་ལ་དོན་གྲུབ་རྒྱལ་དེང་རབས་ཀྱི་རྩོམ་རིག་གི་འཛིན་གྲྭ་ནང་ལ་ངོ་སྤྲོད་གནང་འདུག་པ། ཕལ་ཆེར་དེ་སྐབས་དེ་དུས་ཙམ་པ། འཛམ་བུ་གླིང་ནང་གི་བོད་ཡིག་གི་སྡེ་ཁག་ངས་ཞུས་ཡ་དེ་ཕྱི་རྒྱལ་ནང་རྒྱལ་ཁབ་ནང་གི་བོད་ཡིག་སྡེ་ཁག་གི་ནང་ལ་དེང་རབས་ཀྱི་རྩོམ་རིག་གི་འཛིན་གྲྭ་གཅིག་ལ་གཅིག་རེད། རྒན་བདེ་སྐྱིད་བཟང་མོ་ལགས་ཀྱི་གང་ཡིན་ཟེར་ན་རྒན་བདེ་སྐྱིད་བཟང་མོ་ལགས་ལྷ་ས་ལ། ལོ་རབས་བརྒྱད་ཅུ་ནས་བཟུང་བོད་ལ་མང་པོ་ཕེབས་མྱོང་ཡོད་པ་བཅས། དུང་དཀར་བློ་བཟང་རིན་པོ་ཆེ་ཐེངས་མང་པོ་མཇལ་མྱོང་ཡོད་པ་བཅས་དུང་དཀར་བློ་བཟང་རིན་པོ་ཆེ་དོན་གྲུབ་རྒྱལ་གྱི་དགེ་རྒན་རེད་པ་རྒན་ལགས་རེད་པ། འོང་ཙང་རྒན་བདེ་སྐྱིད་བཟང་མོ་ལགས་ཀྱིས་དུང་དཀར་བློ་བཟང་རིན་པོ་ཆེ་གི་བརྒྱུད་ནས་དོན་གྲུབ་རྒྱལ་གྱི་སྐོར་མང་པོ་གསན་མྱོང་ཡོད་རེད་པ། ཨ་ནེ་ཡིན་རྗེས་ད་རྒན་བདེ་སྐྱིད་བཟང་མོ་ལགས་ལོ་རབས་བརྒྱད་ཅུ་གྱ་དྲུག་ཡིན་ན་གྱ་བདུན་ལ་ཕར་ལྷ་ས་ལ་ཕེབས་བྱས། གྲུབ་རྒྱལ་ཚེ་འདས་ཕྱིན་པ་རེད་ད་སྟབས་བདེ། ཕྱི་དྲགས་པ་རེད་བ་ཡོད་མ་རེད་བ། ཡིན་ན་ཡང་ང་ཚོའི་འཛིན་གྲྭའི་ནང་ལ་ང་ཚོའི་བོད་ཡིག་གི་འཛིན་གྲྭའི་ནང་ལ་གཟའ་འཁོར་རེ་རེ་ཡང་དོན་གྲུབ་རྒྱལ་ཡིན་ན་འདྲ་བཙུགས་དབྱུག་ཡོད་རེད་བ། སྔོན་མ་དགུ་སྦྱོར་བཙུགས་དབྱུག་ཡིན་ན་འདྲ་ད་སྐབས་དེ་དུས་ཀྱི་དེང་རབས་ཀྱི་རྩོམ་པ་པོ་ཚོ་མི་ཁ་ཤས་དངོས་དོན་ནང་གི་ཡོད་རེད་བ་ང་ཚོ་མཉམ་པོ་བསྒྱུར་བྱས།

ཁྱེད་རང་ཚོ་བོད་པ་ཡིན་ན་ཚང་མས་ཤེས་རེད་ཧ་གོ་གི་རེད་ཡིན་ནའི་ཧྥ་རན་སི་ལ་ད་ངས་ངོ་སྤྲོད་བྱེད་དགོས་རེད་པཱ། དང་པོ་སུ་རེད་ག་རེ་རེད་ད་དབྱེ་བ་དང་སྔོན་མ་དང་ཡོང་བ་ག་རེ་ཡོད་རེད། ད་ནི་སྤྱི་ཚོགས་ད་གཙོ་བོ་དེ་སྤྱི་ཚོགས་ཀྱི་འགྱུར་ལྡོག་བསྟན་ཐུབ་ཀྱི་ཡོད་རེད་པཱ་ང་ཚོ་རྩོམ་རིག་ལ་བལྟས་ན། བོད་པའི་མི་རིགས་ལ་རྩོམ་རིག་ཤུགས་ཆེན་པོ་ཡོད་ཙང་ང་ཚོ་རྩོམ་རིག་ལ་བལྟས་ན་སྤྱི་ཚོགས་ཧྲིལ་བོ་ཕལ་ཆེར་ཧ་གོ་ཐུབ་ཀྱི་རེད་པཱ་དེ་ང་རང་གི་རེ་བ་དེ་འདྲ་རེད་པཱ། ང་རང་ཚོ་ནི་ད་ལྟ་ཁག་པོ་འདུག

མེད་པ་འགྲོ་ཡ་དེ་ཉེན་ཁ་ཡོད་ར་ཡང་མ་ན་སོ་སོ་ནང་གི་ནང་ལ་མ་གཏོགས་བེད་སྤྱོད་མ་བཏང་ཡ་ཁོ་ཉེན་ཁ་ཆེན་པོ་ཡོད་རེད་ད་རྩོམ་པ་པོ་དེ་ཚོ་ཁོང་ཚོ་ད་རིག་གནས་ཀྱི་དཔའ་བོ་འདྲ་པོ་མི་བརྩི་གི་ཡོད་ག་རེ་ཟེར་ན་ཁོང་ཚོ་ཨུ་ཚུགས་བརྒྱབ་ནས་བོད་ཡིག་གིས་འབྲི་གི་ཡོད་རེད་པ་ཡིན་ནའི་དེ་ནང་ལ་དེ་དེ་ཉུང་ཉུང་རེད་མེད་གི་ཉུང་ཉུང་རེད་ཨ་ནི་ཁོང་ཚོ་ཁྱབ་ས་དེ།

ང་ལ་ཐབས་ལམ་ཏག་ཏག་ཡོད་པར་ཤོག་ད་དངོས་གནས་དྲང་གནས་ཐབས་ལམ་ཡོད་དེ་ཁག་པོ་རེད། ཡིན་ན་ཡང་ངའི་ཐབས་ལམ་ད་བོད་ནང་ལ་ཐབས་ལམ་ད་ངས་འདིའི་སྐོར་ལ་སྐད་ཆ་བཤད་ན་ཆོ་མི་འདུག། ཨ་ནི་ཕྱི་ལོགས་ལ་ཡོད་པ་དེ་ཚོ་ད་ཉིན་རྗེས་ད་རྒྱ་གར་ལ་དེ་ད་ཉུང་རུ་འགྲོ་གི་ཡོད་པ་དེ་ང་ཚོ་དེ་ཆོས་ཉིད་དེ་ཆགས་པ་ཡིན་པ་དེ་ང་ཚོ་ཚང་མ་ཧ་གོ་གི་ཡོད་རྒྱུ་མཚན་ཡོད་ད་ཡོད་རེད། ཨ་ནི་ཁོང་ཚོས་ཁྱེད་རང་གིས་གསུངས་པ་ནང་བཞིན། ད་ཐང་ད་ཧྥ་རན་སི་ལ་སླེབས་བེལ་ཇམ་སུད་སི་ཨ་རི་འགྲོ་ལ་ཨ་ངའི་རེ་བ་གཅིག་ལ་ཡང་ང་རང་གིས་ད་རེ་བ་བྱེད་ས་གཅིག་ག་རེ་རེད་ཟེར་ན་ཧྥ་རན་སི་ད་ངས་ཧྥ་རན་སི་ཡིན་ང་ཧྥ་རན་སི་མི་ཡིན་ཙང་ཧྥ་རན་སི་གི་ལམ་ལུགས་ཀྱི་སྐོར་ལ་སྐད་ཆ་བཤད་ན་འགྲིག་གི་ཤི་ལེ་རྒྱལ་ཁབ་གཞན་དག་འགྲོ་སྟངས་ཤེས་ཀྱི་ཡོད་མ་རེད་ད་ཧྥ་རན་སི་ལ་ང་ཚོས་ད་ད་མི་ཨོ་ཡོད་ཙང་དམིགས་བསལ་གྱི་སློབ་གྲྭ་ཁ་ཤས་ཀྱི་ནང་ལ་དང་ཚོད་ལྟ་གི་སློབ་གྲྭ་འགོ་ཚུགས་ཡ་ལ་ནང་ལ་དང་ཕྱེད་ཀ་བོད་ཡིན་པ་ཕྱེད་ཀ་ཧྥ་རན་སིའི་དགེ་རྒན་ཡིན་པ་བྱས་བོད་སྐད་ཕྱེད་ཀ་ཨ་ནི་ཧྥ་རན་སིའི་སྐད་ཕྱེད་ཀ་དགེ་རྒན་གཉིས་བཅའ་ལོག་ཡོད་མགྱོགས་དེ་འགོ་ཚུགས་ན་ཨ་ནི་ད་མི་རབས་ད་མི་རབས་ཟེར་ན་ང་ཚོས་ད་ལོ་གཅིག་གི་ནང་ལ་ཕྲུ་གུ་སུམ་ཅུ་ཐམ་པ་རེ་འགོ་བྱས་ཨ་ལོ་རྗེས་མ་ཡིན་པ་དེ་འདུག་དེ་འདྲའི་ཧྥ་རན་སི་ལ་ཡོད་རེད་སྐད་གཉིས་ཡོད་མགྱོགས་ཀྱི་ལམ་ཀ་དེ་ཡོད་རེད་ཨ་ནི་ད་དེ་ད་ལས་ཀ་ཁག་པོ་འདི་ག་རེ་རེད་ཟེར་ན་དགེ་རྒན་ཡིན་དགོས་རེད་པཱ་ཧྥ་རན་སིའི་གཞུང་གིས་ཁས་ལེན་བྱས་པའི་དགེ་རྒན་ཡིན་དགོས་རེད་བོད་པའི་དགེ་རྒན་བོད་པའི་དགེ་རྒན་དེ་ཚོ་ཁོང་ཚོ་ཧྥ་རན་སི་ཡག་པོ་དགོས་རེད་བོད་ཡིག་ཡག་པོ་དགོས་རེད་དགེ་རྒན་གྱི་མིང་ཡོད་ན་ཡིག་ཡིག་རྫས་གཏང་དགོས་རེད་པཱ་ད་ག་ཟེར་ན་དགེ་རྒན་ཡིན་ཟེར་ན་གཏང་གི་ཡོད་མ་རེད་པཱ་ཡིན་ནའི་དེ་ངས་གྲ་སྒྲིག་ད་ལྟ་རང་ནས་ངས་བྱས་ན་ད་ལྟ་ནས་བཟུང་གྲ་སྒྲིག་ཡག་པོ་བྱེད་དགོས་རེད་དེ་འདྲ་བྱེད་ཐུབ་ན་ང་ཚོ་དགེ་རྒན་ད་བོད་ཡིག་དགེ་རྒན་བྱས་ལོ་རྒྱུས་དགེ་རྒན་བྱས།

དཀའ་ངལ་ཡོད་ཡོད་པ་དེ་ཁོ་ཚོ་ཁོམ་ཁོམ་བྱས་ནས་བསྡད་ཡོད་པ་དེ་ཧ་གོ་གི་མ་རེད་པ་ཡིན་ནའི་ཡོད་ད་ཡོད་བྱས་ཙང་བོད་པའི་སྐྱེས་མ་དང་ཕ་རན་སི་སྐྱེས་མ་ད་འདྲ་བོ་འདྲ་བོ་རེད། ཡིན་ནའི་དེ་ཧ་གོ་འདུག་ད་བཙན་བྱོལ་རིང་ལུགས་ཀྱི་འོག་ལ་ཡོད་པའི་མི་རིགས་ཅིག་ཡིན་ན་ཡང་མིན་ན་སྐྱབས་བཅོལ་ལ་ཡོད་པའི་མི་རིགས་ཡིན་ན།

མཐོང་སྟངས་ཡག་པོ་རེད་པ། ལེབ་སེ་སྤྱི་ཚོགས་ནང་ལ་མཐོང་སྟངས་ཡག་པོ་དགོས་རེད་པ། ཨ་ནི་དཀའ་ངལ་འདི་འདྲ་བྱུང་གི་ན་དཔེར་ན་བོད་པའི་ཁྱོ་ག་ཅིག་གིས་སོ་སོ་སྐྱེས་མ་བརྡུང་ན། ཡང་མིན་ན་དཀའ་ངལ་བཏང་ན། ད་སྙིང་རྗེ་བོད་པ་དེ་ཚོ་ལྷག་པར་དུ་བོད་པ་བོད་པའི་སྐྱེས་མ་དེ་ཚོ། ད་ང་ཚོས་ལབ་ན་ང་སྐྱེས་མ་ཚོ་ལ་ཡག་པོ་བརྡུང་གི་ནས་བོད་པའི། མཐོང་སྟངས་ལ། གནོད་ཀྱི་རེད་བསམ་གྱི་རེད་དང། སོང་ཙང་ཁོང་ཚོས་འདི་བདེན་རྟགས་འདྲ་པོ་བྱེད་དགོས་བསམ་གྱི་རེད། སོང་ཙང་ཁོང་ཚོས་འདི་སྐྱེས་མ་དེ་ཚོ་ལ་དཀའ་ངལ་འཕྲུལ་ཕོག་གི་ཡོད་ན་ཡང། སྦས་བཞག་ནས་ད་ཁོང་ཚོས་ཟུར་ལ་བཞག་ཨ་ནི་སྐད་ཆ་མ་བཤད་ཨ་ཙི་ང་ཚོའི་གསང་བ་རེད་སྤྱི་ཚོགས་ནང་གི་བོད་པའི་སྤྱི་ཚོགས་ནང་གི་གསང་བ་རེད་ད་ཨ་ཙི་གང་ཟེར་ན་ང་ཚོར་མཐོང་སྟངས་ཡག་པོ་དགོས་ཡོད། གལ་སྲིད་ཕ་རན་སི་མི་གིས་ཡང་མིན་ན Canada དང Toronto ལ་བྱུང་བའི་ད་འདི་བྱུང་བའི་བར་སྣང་དགོས།

དོན་རྐྱེན་དེ་འདྲའི་ཛ་དྲག་པོ་དེ་འདྲའི་བྱུང་དུས་ཙམ་པ་ག་དུས་ཡིན་ནའི་ཕོ་ཁྱོ་ག་གིས་ཡང་མིན་ན་བུ་གཅིག་གིས་སྐྱེས་མ་ལ་གནོད་སྐྱེལ་གྱི་ཡོད་པ་དང་སྡུག་བསྔལ་བཏང་གི་ཡོད་པ་མ་གཏོགས་ཚུར་དེ་འདྲའི་ཡོད་མ་རེད་པ་ད་ཕྱོགས་གཅིག་རེད་པ་ཁོ་ནས་མོ་ལ་གནོད་པ་བཏང་གི་རེད་པ་དེ་ཚུར་བཏང་གི་ཁོང་ཚང་དེ་འདྲ་མཉམ་ཡོང་བ་རེད་བསམ་གྱི་འདུག་སྐྱེས་མ་འདི་ཚོ་དཀའ་ངལ་ཡོད་དུས་ཚང་མ་ཡིན་གཅིག་མིན་གཅིག་བཤད་དགོས་རེད། བོད་པ་ཡིན་ན་ཡང་མེད་ན་ཡང། མི་ཚང་མ་ལ་ཕན་ཐོགས་ཡོད་རེད་བསམ། གནས་སྐབས་ལ་བོད་པ་ཚོ་བོད་པའི་སྐྱབས་བཅོལ་པ་ལ་མཐོང་སྟངས་ཏོག་ཙམ་གནོད་སྐྱེལ་གྱི་རེད་དངོས་གནས་རེད་ད། Canada གི་མི་ན་ཕར་ཡིན་མིན་ན་ཨ་བོད་པ་དེ་ཚོ་བྱམས་སྙིང་རྗེ་ལ་དགའ་བོ་བྱེད་མཁན་མི་རིགས་རེད་ཡིན་ན་ཡང་ཁོ་ཚོ་དེ་འདྲའི་ཡང་བྱེད་ཀྱི་རེད་པ། ཨ་རེད། སུ་ཡིན་ནའི་མི་རིགས་ག་རེ་ཡིན་ནའི་དེ་འདྲའི་བྱེད་ཀྱི་རེད། སྐྱེས་མ་ཚོ་ལ་སྡུག་བསྔལ་གཏང་གི་རེད་དེ་ཡོད་རེད། དེ་ཅིག་བྱས། དེ་སྐྱབས་བཅོལ་གྱི་ཨ་ནི་བཙན་བྱོལ།

སྐྱེ་དམན་འདི་ཚོ་བདེ་འཇགས་རང་འཇགས་ཀྱི་བདེ་ས་ལ་ལྷ་གཏང་གི་རེད་པ། དབང་ཆ་སྤྲད་ཀྱི་མ་རེད་ཆབ་སྲིད་ཀྱི་དབང་ཆ་སྤྲད་ཀྱི་མ་རེད་དཔལ་འབྱོར་གྱི་དབང་ཆ་སྤྲད་ཀྱི་མ་རེད་གང་ཡང་སྤྲད་ཀྱི་རེད་འཐབ་རྩོད་པ་དགོས་ན་ད་མཉམ་དུ་དགོས་རེད་ཡིན་ནའི་དེ་ལ་དབང་ཆ་ཐོབ་ཚར་པའི་རྗེས་ལ་སྐྱེ་དམན་འདི་ཚོ་རང་འཇགས་ཀྱི་བདེ་ས་ལ་མར་བཞག་གི་རེད་པ། དེ་ཡག་པོ་ཡོད་མ་རེད་སོང་ཙང་དེ་ནི་ད་ལྟ་འཐབ་རྩོད་འདི་བྱེད་པའི་སྒང་རེད་པ་བོད་པ་དེ་ཚོ་སོང་ཙང་ང་ཚོའི་མ་འོངས་འདི་གང་འདྲས་བྱེད་ཀྱི་རེད་ངས་ལབ་ཀྱི་མེད་ཡིན་ནའི།